ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs.com.au/tibetan དུ་བསྐྱོད་རོགས།
ཨོས་ཏྲེ་ལི་ཡའི་ལོ་རེར་གད་སྙིགས་ཏོན་ས་ཡ་བདུན་ཅུ་དོན་བཞི་ཙམ་བཟོ་བཞིན་ཡོད་ཅིང། དེའི་ནང་གད་སྙིགས་བརྒྱ་ཆ་དྲུག་ཅུ་ཙམ་ཕྱིར་སྤྱོད། Recycled། བྱེད་བཞིན་ཡོད་པ་ལས། གཞན་གད་སྙིགས་རྣམས་ས་ཐོག་ཏུ་སྤུངས་བཞིན་ཡོད། གད་སྙིགས་ཕྱིར་སྤྱོད་སྐོར་སློབ་སྦྱོང་དང། གཤམ་དུ་སྟོན་རྒྱུ་ཡི་དཔེ་མཚོན་འགའ་ཞིག་བརྒྱུད་ཚེ་འགྱུར་བ་མ་འདྲ་བ་ཞིག་གཏོང་ཐུབ་ཀྱི་ཡོད། Australia ཡི་གཙང་བཟོ་བྱོས་ཤིག Clean Up Australia། ཞེས་པའི་ཚོགས་པ་དེའི་འགན་འཛིན Pip Kiernan ལགས་ཀྱིས། Australia ཡི་མི་མང་ཆེ་བས། གད་སྙིགས་ཕྱིར་སྤྱོད་དེ་གལ་ཆེན་པོ་ཡིན་པར་ངོས་འཛིན་བྱེད་བཞིན་ཡོད་ན་ཡང། ད་དུང་མི་མང་པོ་ཞིག་གིས།

གད་སྙིགས་ཕྱིར་སྤྱོད་བྱ་རྒྱུ་དེ་གལ་ཆེན་པོ་བརྩི་བཞིན་ཡོད་ཀྱང། ང་ཚོ་ཡི་ནང་མི་གསུམ་ནང་ནས་མི་གཅིག་གིས་མ་གཏོགས། གད་སྙིགས་ཕྱིར་སྤྱོད་ནང་ཏག་ཏག་ཅིག་བླུག་གི་མེད་སྐོར་བརྗོད་འདུག་གད་སྙིགས་ཕྱིར་སྤྱོད་རུང་བའི་གད་སྙིགས་ནང་ཕྱིར་སྤྱོད་མི་རུང་བ་དེ་འདྲ་བླུགས་ཚེ། གད་སྙིགས་ཕྱིར་དུ་བེད་སྤྱོད་གཏོང་རུང་བ་དང་མི་རུང་བ་ཚང་མ་མཉམ་དུ། གད་སྙིགས་ཕྱིར་དུ་བེད་སྤྱོད་གཏོང་མི་རུང་བའི་ས་ཆ་ལ་གཡུག་དགོས་འཁེལ་གྱི་ཡོད་འདུག།

ཕྱིར་སྤྱོད་རུང་བའི་གད་སྙིགས་བླུག་སྣོད་ནང་དབྱུག་པ་དང། དེས་ཕྱིར་སྤྱོད་རུང་བའི་གད་སྙིགས་གཞན་པ་དེ་འདྲར་ནད་འབུ་དང་མི་གཙང་བ་འགོས་ནས། མཚམས་རེར་གད་སྙིགས་བླུག་སྟངས་ནོར་བའི་རྐྱེན་གྱིས་ཕྱིར་སྤྱོད་རུང་བའི་གད་སྙིགས། མོ་ཊ་གང་ཙམ་འཕྲོ་བརླག་བཏང་ནས་ཕྱིར་སྤྱོད་མི་རུང་བའི་གད་སྙིགས་དབྱུག་སར་དབྱུག་དགོས་འཁེལ་གྱི་ཡོད་པ་རེད་ཅེས་གསུངས་འདུག་གལ་ཆེ་ཤོས་ཞིག་ནི་ཁྱེད་རང་གནས་སྡོད་བྱེད་ས་ཡི་ས་གནས་གྲོང་སྡེ་ལྷན་ཁང་ཁུལ་དུ། གད་སྙིགས་ཕྱིར་དུ་བེད་སྤྱོད་རུང་བ་ག་རེ་ཡིན་མིན་བརྟག་དཔྱད་བྱེད་དགོས་པ་དང། དེ་བཞིན་མངའ་སྡེ་དང་ས་ཁུལ་སོ་སོ། གཞན་ཡང་གྲོང་སྡེ་ལྷན་ཁང་སོ་སོ་ལ་ཡང། གད་སྙིགས་ཤ་ཤོས་བཀོལ། སྒྲིག་གཞི་དང་འགྲོ་སྟངས་མ་འདྲ་བ་རེ་ཡོད་པ་རེད། གད་སྙིགས་ཕྱིར་སྤྱོད་སྐོར་ཨོ་སི་ཀྲུ་ལི་ཡ་ཡི་ཁྱོན་ཡོངས་སུ་གོ་རྟོགས་སྤེལ་རྒྱུ་གནད་འགག་ཆེན་པོ་ཆགས་ཡོད་པ་རེད། དེ་ཡང་གྷི་རིན་ཨའེ་ཡུ་ཨེས་དང། གྷི་རིན་ཨ་ཝེ་ཞེས་པའི་དྲ་ཚིགས་དེ་དག་ཐོག་ནས། ཁྱེད་རང་གི་ས་གནས་སུ་གད་སྙིགས་བླུགས་སྣོད་ག་རེ་བེད་སྤྱོད་བྱེད་དགོས་མིན་ངོ་སྤྲོད་བྱས་ཡོད།

དེའི་ནང་ཡོད་པའི་གཤེར་ཁུ་དང། ཟས་རིགས་ག་རེ་ཡོད་རུང་བཏོན་ནས་གཙང་མ་བཟོ་དགོས། དཔེར་ན་སྣོད་ཀྱི་ཁ་གཅོད་ཅིག་ལ་ཆ་བཞག་ནའང། ལྕགས་དང་ཤེལ་གཉིས་སོ་སོར་ཕྱེ་ནས་ལོགས་སུ་བླུག་དགོས་པ་ཡིན། ད་དུང་ཁྱེད་རང་གི་བསམ་པར་ཤིང་སྒྲོམ་དེ་འདྲ་ཕྱིར་སྤྱོད་རུང་བ་རེད་བསམ་ན། དེ་ཚོ་གཙང་མ་དང་སྐམ་པོ་དགོས་པ་ཡིན། གལ་སྲིད་དེ་ཚོ་ལ་ཚིལ་ཞག་དེ་འདྲ་འགོས་ཡོད་ཚེ། ཕྱིར་སྤྱོད་བྱེད་མི་ཐུབ་པས་དེ་ཚོ་སྤྱིར་བཏང་གི་གད་སྙིགས་ནང་གཡུག་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག།

ཕྱིར་སྤྱོད་རུང་བའི་གད་སྙིགས་བླུགས་སྣོད་ནང་མི་བླུགས་པར། གད་སྙིགས་བླུགས་སྣོད་ལས་ཕྱི་ལོགས་སུ་བཞག་དགོས་པ་རེད།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།